གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནས་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་གསུམ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་བཞི་རེས་གཟའ་ཉི་མ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གནས་མཆོག་རྡོ་རྗེ་གདན་བྱང་ཆུབ་མཆོད་རྟེན་གྱི་དྲུང་དུ།

མགོན་པོ་གང་ཉིད་དབུ་བཞུགས་ཐོག་རྒྱལ་སྤྱིའི་ནང་པའི་གླེང་སྟེགས་ཀྱི་ནང་ལྷན་ཞུགས་པ་ཡོངས་ནས་འཛམ་གླིང་ཞི་བདེའི་ཆེད་ཐུགས་སྨོན་གནང་སྐབས་བཅོམ་ལྡན་འདས་ཀྱིས་གསུངས་པའི་ཆོས་དེ་སོ་སོས་ལག་ལེན་བགྱིས་ཏེ་སེམས་རྒྱུད་འདུལ་ཐབས་མཛད་པ་ཡིན་ན་སེམས་ལ་ཞི་བདེ་ཡི་རིམ་པས་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཀྱི་ཡོང་སྐོར་བཀའ་སློབ་ལམ་སྟོན་གནང་གདའ།
ང་རང་ཚོས་ལག་ལེན་བཀལ་ནས་ཨ་ནེ་སེམས་མ་དུལ་བ་དེ་དུལ་བར་བྱེད། མ་ཞི་བ་དེ་ཞི་བར་བྱེད་དེ་འདྲའི་གཅིག་གིས་རང་ཉིད་ཀྱི་ད་བདག་ཉིད་བདག་གི་མགོན་ཡིན་ཟེར་ལབ་པ་ནང་བཞིན་དེ་འདྲའི་བསམ་བློ་བཏང་ཡོད་དུས་དེ་ང་རང་རང་གི་ཉམས་མྱོང་གི་ཐོག་ནས་ད་ལོ་མང་པོ་ཅིག་ཏུ་བསམ་བློ་བཏང་ཡོད་དུས་སེམས་ལ་ཆགས་སྡང་སྐྱེ་ཡ་དེ་ཧ་ལམ་མེད་པ་ཆགས་བསྡད་པ་བཟོ་འདྲ་ཅིག་ང་རང་རང་གི་ཉམས་མྱོང་གི་ཐོག་ནས་ཡོང་བསྡད་ཡོད།

ཡོང་ཐུབ་ཡ་ཅིག་དང་དེ་ལ་བརྟེན་ནས་བརྟེན་ནས་ཚེ་རབས་ནས་ཚེ་རབས་པའི་སེམས་རྒྱུད་དུལ་པོ་ཅིག་གི་དུས་སུ་ཚེ་རབས་ནས་ཚེ་རབས་ནས་འགྲོ་ཐུབ་ཡ་ཅིག་དང་མཐར་ཨ་ནེ། སྐབས་དེ་ལ་ལྷན་འཛོམས་ཀྱི་ཐོག་ལ་དཔལ་ས་སྐྱ་གོང་མ་ཁྲི་ཆེན་རིན་པོ་ཆེ་མཆོག་དང་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་བྱང་རྩེ་ཆོས་རྗེ་རིན་པོ་ཆེ་མཆོག་དང་གཞན་ཡང་ཤི་རི་ལང་ཀ་དང་ཐའི་ལེན་གྱི་བླ་ཆེན་རྣམ་པས་དབུས་པའི་ལེགས་སྦྱར་དང་པཱ་ལི་ཆོས་བརྒྱུད་འཛིན་པའི་བླ་མ་དང་མཁས་པ་དང་དེ་བཞིན་དགེ་བཙུན་དང་སྐྱ་སེར་ཕོ་མོ་བཅས་རྒྱལ་ཁབ་འདྲ་མིན་སུམ་ཅུ་སོ་གསུམ་ནས་ཁྱོན་ཚོགས་ཞུགས་པ་ཞལ་གྲངས་ཉིས་སྟོང་ལྷག་ལྷན་ཞུགས་གནང་བའི་སྨོན་ལམ་གསུང་འདོན་གྱི་འདུ་འཛོམས་དེའི་ཐོག ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་མུ་མཐུད་བཀའ་སློབ་གནང་བའི་ནང་མགོན་པོ་གང་ཉིད་ལ་སྐྱབས་རྗེ་ཡོངས་འཛིན་རྣམ་པའི་བཀའ་དྲིན་ལ་བརྟེན་ནས་སློབ་ཁྲིད་གནང་སྟེ ྋགོང་ས་མཆོག་གི་ཉམས་མྱོང་གི་ཐོག་ནས་སྨིན་གཏོང་ལག་ཟིན་གྱི་སྟོང་ཉིད་ཀྱི་ལྟ་བས་སེམས་འགུལ་ཐེབས་པ་ཞིག་བྱུང་ཞིང་དེ་ལྟ་བུའི་སྟོང་ཉིད་ཀྱི་ལྟ་བ་དེ་ཐབས་བྱང་ཆུབ་ཀྱི་སེམས་ཟིན་པ་ཡིན་ན་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་པའི་རྒྱུ་རུ་འགྱུར་རྒྱུ་ཡིན་པ་ལ་བརྟེན་ནས་མགོན་པོ་གང་ཉིད་ནས་གཙོ་བོ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་བཞེས་གནང་བཞིན་ཡོད་པར་གསུངས་གདའ། དེ་མིན་མགོན་པོ་གང་ཉིད་ཀྱིས་བཀའ་གནང་བ་ལ་བཅོམ་ལྡན་འདས་ལ་དད་པ་བྱེད་པ་ཙམ་གྱིས་མི་ཆོག་པར་གཙོ་བོ་རྒྱལ་བའི་བཀའ་བསྟན་རྣམས་ལ་སློབ་སྦྱོང་གིས་བསམ་བློ་བཏང་བ་ཡིན་ན་སེམས་འགུལ་ཐེབས་རྒྱུ་ཡིན་པའི་བཀའ་བསྩལ་གནང་མཛད་གདའ། དེ་རིང་འཛམ་གླིང་ཞི་བདེའི་ཆེད་ཀྱི་སྨོན་ལམ་གསུང་གནང་བའི་ལྷན་ཚོགས་དེའི་ནང་རྒྱ་གར་དང་ཤི་རི་ལང་ཀ་དང་ཐའི་ལེན་དང་འབར་མ། Bangla Desh། སོགས་རྒྱལ་ཁབ་བཅུ་ཕྲག་ཙམ་གྱི་སྐད་ཡིག་ཏུ་དགེ་འདུན་པ་འཐུས་མི་རྣམ་པས་སྨོན་ལམ་གསུང་འདོན་གནང་གདའ། ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་དཔྱད་ཞིབ་ཐེངས་བཞི་བཅུའི་ཞལ་སྔ་བབས་ཏེ་ཟླ་རྗེས་མའི་སྤྱི་ཟླ་དང་པོ་དང་གཉིས་པ་གཉིས་ནང་གནང་སྐབས་རྒྱ་ནག་ལ་དྲི་རྩད་གནང་རྒྱུའི་དྲི་བ་ཁག་ད་ལྟ་གྲ་སྒྲིག་གནང་བཞིན་ཡོད་སྐོར་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་འདི་ག་རླུང་འཕྲིན་ཁང་གི་དྲི་བ་ལ་ཡིག་ཐོག་ལན་འདེབས་གནང་གདའ། འདི་ག་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཨ་རིའི་ཕྱི་སྲིད་ལས་ཁུངས་ལ་ཉིན་ཤས་གོང་དྲི་བ་ཁག་གསུམ་ཕུལ་ཡོད་པ་སོ་སོ་ལ་ཡིག་ཐོག་ནས་ལན་འདེབས་འབྱོར་བ་གཤམ་དུ་སྙན་སྒྲོན་ཞུ་རྒྱུ་ལ། ཨ་རི་སྲིད་གཞུང་གིས་རྒྱལ་སྤྱིའི་དུས་བཀག་དཔྱད་ཞིབ་ཀྱི་ལམ་ལུགས་ལ་ཡིད་ཆེས་ཆེན་པོ་གནང་གི་ཡོད་པ་དང་དེ་ནི་འཛམ་གླིང་ས་ཕྱོགས་གང་ས་ལ་འགྲོ་བ་མིའི་ཐོབ་ཐང་སྐོར་གླེང་སློང་མཛད་ཡུལ་མཚུངས་པ་མེད་པ་ཞིག་ཡིན། ང་ཚོས་རྒྱ་ནག་ཚུད་པའི་དཔྱད་ཞིབ་གནང་ཡུལ་རྒྱལ་ཁབ་ཡོངས་ལ་རང་རྐྱ་འཕེར་བའི་སྔ་འདོན་དྲི་བ་དང་དོན་སྙིང་ལྡན་པའི་རྒྱབ་གཉེར་གནང་རྒྱུའི་ལས་དོན་གནང་བཞིན་ཡོད། ཨ་མི་རི་ཀའི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་བོད་མི་ལ་གདུག་རྩུབ་ཅན་གྱི་ལས་འགུལ་གྱི་དཀའ་ངལ་སེལ་ཐབས་དང། རྒྱ་ནག་གུང་ཁྲན་ཏང་གིས་རྒྱལ་སྤྱིའི་ནང་ཐུན་མོང་མ་ཡིན་པའི་ལོག་སྤྱོད་ངེས་ཅན་བྱས་རྗེས་ཐེར་འདོན་མཛད་རྒྱུ་ཡིན་ཞེས་ལན་འདེབས་གནང་གདའ། གུང་ཁྲན་ཏང་གིས་བོད་མི་སྐྱོང་ཚུལ་ལ་འགྱུར་བ་གཟིགས་སམ་ཞེས་པའི་ལན་དུ་ང་ཚོས་རྒྱ་ནག་གིས་བོད་མིའི་ཐ་དད་པའི་རིག་གཞུང་དང། སྐད་ཡིག། ཆོས་ལུགས་བཅས་ཀྱི་ངོ་བོ་ལ་དམིགས་ཏེ་བོད་མི་ལ་གདུག་རྩུབ་ཅན་གྱི་ལས་འགུལ་སྤེལ་བཞིན་པ་ལ་སྐྱོན་བརྗོད་མུ་མཐུད་མཛད་བཞིན་པ་དང་བོད་ནང་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་དང་གང་བྱུང་འཛིན་བཟུང་དང་ཞིབ་བཤེར། འགྲོ་འོང་བཀག་སྡོམ། སྨྲ་བརྗོད་རང་དབང་དང་ཆོས་དད། ཞི་བའི་འདུ་འཛོམས་ཀྱི་བཀག་སྡོམ་མཛད་བཞིན་པ་ལ་ང་ཚོས་བློ་འཚབ་གཏིང་ཟབ་མཛད་མུས་ཡིན། ལྷག་པར་དུ་བོད་ཕྲུག་ས་ཡ་གཅིག་ལྷག་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭ་ལ་བཙན་ཤེད་ཀྱིས་བཅུག་པ་དང། བོད་མིའི་རིགས་རྫས་བཙན་དབང་གིས་བསྡུ་རུབ་གུང་ཁྲན་ཏང་གིས་གོང་ས་ཏཱ་ལའི་བླ་མ་མཆོག་གིས་དབུས་པའི་བོད་མིའི་བླ་མ་རྣམས་ཀྱི་ཡང་སྲིད་ངོས་འཛིན་ལ་ཐེ་བྱུས་བཅས་ནི་ང་ཚོ་ལ་དམིགས་བསལ་བློ་འཚབ་བྱེད་གཞི་ཁྲོད་ཡོད་ཅེས་དང་གུང་ཁྲན་ཏང་གིས་བོད་ནང་གདུག་རྩུབ་ཅན་གྱི་རྩུབ་སྤྱོད་མཛད་པ་མ་ཚད་ཡུ་གུར་མི་རིགས་རྩ་མེད་དང་འགྲོ་བ་མིའི་རིགས་ལ་ནག་ཉེས་གསོག་པ་དང་ཧོང་ཀོང་གི་གཞི་རིམ་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་གཏོང་བཞིན་ཡོད་ཅེས་དང་རྒྱ་ནག་གུང་ཁྲན་ཏང་གིས་གྲངས་ཉུང་མི་རིགས་དང་ཆོས་དད་ཅན་མི་ཚོ་ལ་དམིགས་ཏེ་རྒྱལ་ཡོངས་སུ་རྒྱ་ནག་ཅན་དུ་བསྒྱུར་བའི་སྲིད་ཇུས་འཛིན་ཏེ་འཛམ་གླིང་ཕྱོགས་ཡོངས་ནང་འགྲོ་བ་མིའི་ཐོབ་ཐང་གི་རྣམ་པ་སྒྱུར་ཐབས་དང་རྩིས་མེད་གཏོང་རྒྱུར་འབད་བརྩོན་བྱེད་བཞིན་ཡོད་པ་བཅས་ལན་འདེབས་གནང་གདའ། ཡང་རྒྱ་ནག་གཞུང་གིས་གཉེར་བའི་བོད་ནང་གཏན་འཇགས་སློབ་གྲྭ་ལ་སློབ་སྦྱོང་གི་བཙན་དབང་གཏོང་བཞིན་པའི་སྐོར་བཀའ་འདྲི་ཞུས་པའི་ལན་དུ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བརྒྱད་པའི་ནང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་རྒྱ་ནག་གུང་ཁྲན་ཏང་གི་འགོ་ཁྲིད་ལ་བོད་ཕྲུག་གཏན་འཇགས་སློབ་གྲྭ་ལ་བཙན་ཁྲིད་བྱས་དེ་ཚོ་ལ་ཨ་རིའི་ཐོངས་མཆན། Visa། བཀག་འདོམས་བྱས་ཡོད། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་བོད་ཕྲུག་རྣམས་རྒྱ་མི་རིགས་དང་གཅིག་མཚུངས་བཟོ་ཐབས་ཀྱི་སྲིད་བྱུས་ལ་ཕྱོགས་ཡོངས་ནས་གང་ལ་གང་འོས་ཀྱི་མཛད་ཐབས་གནང་རྒྱུའི་དགོངས་གཞི་གནང་མུས་ཡིན་པ་དང་མ་འོངས་མཛད་ཕྱོགས་སྔོན་ཚུད་ནས་གསལ་སྟོན་བྱེད་མི་ཐུབ་ཅེས་ལན་འདེབས་གནང་གདའ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཡང་རྒྱ་ནག་གི་བཙོན་ཁང་ནང་ཡོད་པའི་ཆབ་སྲིད་བཙོན་པ་དོན་རྒྱས་ལགས་ནས་འབྲི་རུ་རྫོང་གི་བཙོན་ཁང་ནང་ནད་མནར་དྲག་པོའི་ནང་ལྷུང་ནས་གནས་ཡོད་པ། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱི་བོད་དོན་ཞུ་གཏུགས་ཚན་པས་བཏོན་པའི་སྙན་ཐོའི་ནང་འཁོད་གདའ། དེའང་ཆབ་སྲིད་བཙོན་པ་དོན་རྒྱས་ལགས་ནས་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ལ་ཁོང་དང་བོད་མི་གཞན་ཉི་ཤུ་རྩ་དགུ་ཡིས་འབྲི་རུ་རྫོང་གི་གཏེར་ལས་སྐོར་གཞུང་གི་གསང་བ་བཙན་བྱོལ་དུ་ཡོད་པའི་བོད་མིར་གསང་བ་ཕྱིར་གྱར་བྱས་པའི་ཉེས་འཛུགས་འོག་ལོ་དེའི་སྤྱི་ཟླ་བཞི་བའི་ནང་འཛིན་བཟུང་བཙོན་འཇུག་བྱས་ཡོད་པ་དང། ལོ་ན་ལྔ་བཅུ་སོན་པའི་དོན་རྒྱས་ལགས་ནི་ཚོང་པ་དང་རྒྱུན་དུ་ཁོར་ཡུག་སྲུང་སྐྱོབ་ཏུ་ཐུགས་ཁུར་ཆེན་པོ་བཞེས་གནང་མི་ཞིག་ཡིན་པ་རེད། ཁོང་འཛིན་བཟུང་བྱས་པའི་རྗེས་སུ་རྒྱུན་རིང་ཁོང་གི་གནས་སྟངས་སྐོར་ཤེས་རྟོགས་མེད་པར་གྱུར་ཡོད་པ་དང་ཁོང་ལ་བཙོན་ཁང་ནང་མནར་གཅོད་དང་ཉེས་རྡུང་ཚད་མེད་བཏང་བ་ལ་བརྟེན་ནས་ནད་མནར་དྲག་པོའི་ནང་ལྷུང་ནས་གནས་ཡོད་པ་རེད་གདའ། རྒྱ་ནག་དམར་པོའི་གཞུང་གིས་དོན་རྒྱས་ལགས་སུ་ད་བར་ཁྲིམས་ཆད་མ་བྱས་པར་ཁྲིམས་འགལ་གྱི་ཐོག་ནས་ཁོང་འབྲི་རུ་རྫོང་གི་བཙོན་ཁང་ནང་བཀག་ཉར་བཞག་ཡོད་པ་རེད་གདའ། སྤྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ལ་ཁོང་འཛིན་བཟུང་མ་བྱས་གོང་ཁོང་གིས་བོད་ཀྱི་ཁོར་ཡུག་ཐོག་བློ་འཚབ་ཆེན་པོ་གནང་ནས་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་འགུལ་མང་པོ་སྤེལ་བའི་ཐོག་བོད་ཀྱི་ཁོར་ཡུག་ཐུགས་བློ་འཚབ་ཆེན་པོ་ཡོད་པ་རྒྱུན་དུ་གསུང་མི་ཞིག་ཡིན་པ་རེད་གདའ། དོན་རྒྱས་ལགས་ནི་ནག་ཆུ་ས་ཁུལ་གྱི་འབྲི་རུ་རྫོང་གི་སུང་ཆུ་གྲོང་ཁྱེར་གྱི་སྦྲ་ར་གྲོང་གསེབ་ནང་སྐྱེས་པ་ཞིག་ཡིན་པ་རེད་གདའ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་ཨ་རིའི་བོད་མིའི་སློབ་ཡོན་ལས་གཞི་གསལ་བསྒྲགས་གནང་གདའ། དེ་ཡང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ཤེས་ཡོན་དང་རིག་གཞུང། སྡེ་ཚན་ནས་གསལ་བསྒྲགས་གནང་བའི་ནང། ཨ་རིའི་བོད་མིའི། སློབ་ཡོན་ལས་གཞི་དེ་བཞིན་བོད་ཀྱི་ཐེབས་རྩ་ཁང་གི་བརྒྱུད་ནས་བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་མི་འགྲོ་དྲང་བདེན་དང་སློབ་ཡོན་གནང་གི་ཡོད་ལ། རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཡོད་པའི་ཨ་རིའི་གཞུང་ཚབ་ཁང་དང་བལ་ཡུལ་གྱི་རྒྱལ་ས་ཀཱཏ་མཱན་ཌུ་ནང་ཡོད་པའི་ཨ་རིའི་གཞུང་ཚབ་ཁང་གཉིས་ནས་རྒྱ་གར་ནས་སློབ་ཕྲུག་དྲུག་དང་བལ་ཡུལ་ནང་ནས་སློབ་ཕྲུག་གཅིག་འདེམས་སྒྲུག་གནང་རྒྱུ་ཡིན་པ་དང་དེ་ཡང་ཀམ་པུ་ཊར་ཚན་རིག་དང་གསར་འགོད་པ་ཤེས་ཡོན་ཁོར་ཡུག་རྒྱལ་སྤྱིའི་ཁྲིམས་སྤྱི་ཚོགས་འཕྲོད་བསྟེན་དང་དཔེ་མཛོད་དོ་དམ་པ་བསམ་བློའི་ཚན་རིག་དཔལ་འབྱོར་རིག་པ་ཚོང་ལས་འཛིན་སྐྱོང་རིག་པ་སོགས་ལོ་གཉིས་ཀྱི་ཨེམ་ཨེ་སྟེ་གཙུག་ལག་རབ་འབྱམས་པའི་སློབ་ཡོན་གྱི་ཆེད་དུ་སྙན་ཞུ་འབུལ་མི་རྣམས་རྒྱ་གར་དང་བལ་ཡུལ་ནང་གཏན་སྡོད་བྱེད་མུས་བོད་མི་སྐྱབས་བཅོལ་བ་ཞིག་ཡིན་དགོས་པ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དགུའི་གོང་སྙན་ཞུ་དུས་ཐོག་འབྲེལ་ཡོད་ལ་ཕུལ་ཚར་བ་དགོས་པའི་གསལ་བསྒྲགས་གནང་གདའ། ཡང་འོས་འདེམས་མཛད་ཕྱོགས་ནི་འོས་མི་རྣམས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་ཉིན་ནམ་དེའི་གོང་དུ་སྐྱེས་པའི་སྐྱེས་ལོ་སྐྱེས་ཚེས་ཀྱི་ལག་ཁྱེར་ངོ་བཤུས་འབུལ་དགོས་པ་དང་འཛིན་རིམ་བཅུ་པ་ཐོན་པའི་རྗེས་སུ་ཉུང་མཐར་ལོ་བཞི་རིང་མཐོ་རིམ་སློབ་སྦྱོང་བྱས་ནས་ཉུང་མཐར་བརྒྱ་ཆ་ལྔ་བཅུ་ང་ལྔ་ཡན་ལོན་དགོས་པ་དང། དེ་མིན་ཆ་རྐྱེན་གཞན་ཁག་ཚང་དགོས་པ་ཞིབ་ཕྲ་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་བཀོད་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་ལེ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། ད་ནི་བདུན་རེའི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་དེ་ཨ་སྒྲོལ་ལགས་ཀྱིས་སྙན་སྒྲོན་ཞུས་པ་གསན་རོགས།
ཉན་མཁན་རྣམ་པ་ཚོས་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་འདིའི་ནང་རྒྱ་གར་བི་ཧར་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་ཀུ་མཱར་ལགས་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་བཅར་དགོས་ཡོད་པར། གོང་ས་མཆོག་གིས་རྒྱལ་ཁམས་ཞི་བདེ་དང་འབྱོར་ཕྱུག་རྒྱས་པའི་ཐུགས་སྨོན་གནང་ཡོད་འདུག་དེ་ཡང་སྟོན་པ་བཅོམ་ལྡན་འདས་མངོན་པར་རྫོགས་པ་སངས་རྒྱས་པའི་གི་གནས་མཆོག་ཏུ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ཆིབས་བསྒྱུར་གནང་ཡོད་པ་དང་བསྟུན་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་ཆེད་ཕེབས་གནང་གི་ཡོད་པ་རེད། གོང་ས་མཆོག་འཛམ་གླིང་ཞི་བདེ་གི་དེད་དཔོན་ཆེན་པོ་དེ་ཡུལ་གྲུ་གང་ས་ནས་དད་གུས་ཆེན་པོ་ཞུ་གི་ཡོད་པས་མངའ་སྡེ་བློན་ཆེན་ཆར་ཅན་ལྟར་འདིར་བཅར་དགོས་དོན་ཡང་འདི་ཡིན་ཞེས་བློན་ཆེན་ཀུ་མཱར་ལགས་ཀྱིས་གསུངས་ཡོད་འདུག་ཟླ་བ་དེའི་ཕྱི་ཚེས་ཉི་ཤུ་རྩ་གསུམ་གྱི་ཉིན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱལ་སྤྱི་ཡི་དགེ་འདུན་པ་ཡི་ལྷན་ཚོགས་ཀྱི་ཚོགས་བཅར་བ་ཡི་དབུ་ཁྲིད་གནང་སྟེ་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་པོ་ཡི་མདུན་ལ་འཛམ་གླིང་ཞི་བདེ་ཡོང་བའི་ཐུགས་སྨོན་གནང་རྒྱུ་དང། ཕྱི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་གི་བར་ཆོས་དབྱིངས་བསྟོད་པ་དང་འཇམ་པའི་དབྱངས་ཀྱི་རྗེས་གནང་སོགས་བསྩལ་གཏན་འཁེལ་ཡོད་པ་རེད་འདུག་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་དུས་དྲུག་པ་ཡི་མཇུག་སྐྱོང་ཚོགས་འདུ་ཕྱིས་འགྱངས་བྱས་ཡོད་པ་རེད་འདུག། སྤྱི་འཐུས་བཅུ་དྲུག་གིས་རིང་མིན་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་ལྔ་ནས་འཚོགས་འཆར་ཡོད་པའི་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་ཐོག་བཅར་མི་ཐུབ་པའི་ཡིག་ཐོག་དགོངས་ཞུ་ཕུལ་བར་བརྟེན

སྤྱི་འཐུས་དངོས་གྲུབ་རྡོ་རྗེ། སྤྱི་འཐུས་ཀརྨ་དགེ་ལེགས། སྤྱི་འཐུས་ཡེ་ཤེས་སྒྲོལ་མ། སྤྱི་འཐུས་རིག་འཛིན་ལྷུན་གྲུབ། སྤྱི་འཐུས་ཚེ་རིང་ལྷ་མོ། སྤྱི་འཐུས་བཀྲ་ཤིས་དོན་གྲུབ། སྤྱི་འཐུས་སྲི་ཐར་བློ་བཟང་རྒྱ་མཚོ། སྤྱི་འཐུས་ཆོས་གྲགས་རྒྱ་མཚོ། སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས། སྤྱི་འཐུས་དགེ་བཤེས་རྔ་བ་གངས་རི། སྤྱི་འཐུས་པད་མ་མཚོ། སྤྱི་འཐུས་བསྟན་འཛིན་ཆོས་འཛིན། སྤྱི་འཐུས་གྲྭ་ཚ་བསོད་ནམས་ནོར་བུ་བཅས་ཀྱིས་དགོངས་ཞུ་ཕུལ་ཡོད་པ་འཁོད་འདུག། ཡང་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པ་འདི་བཞིན་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་ནས་སུམ་ཅུ་བར་ལས་ཉིན་བཅུ་རིང་ཚོགས་གཏན་འཁེལ་བའི་ཚོགས་བརྡ་བཏང་འདུག་ཅིང་ཚོགས་དུས་དེ་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་རྩིས་ལོ་ཉིས་སྟོང་ཉི་ཤུ་རྩ་བཞི་རྩ་ལྔ་ལོ་ཡི་སྔོན་རྩིས་སྤྱི་ཡོངས་ཐོག་བགྲོ་གླེང་གནང་གི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཡང་རྒྱ་ནག་གི་བཙོན་ཁང་གི་ནང་ལ་ཡོད་པའི་རྡོ་རྗེ་བཀྲ་ཤིས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་དང་ཁོང་གི་འདུག་རོགས་ཆོས་སྐྱོང་ལགས་གཉིས་རྒྱ་ནག་ཉེན་རྟོག་པ་གིས་ཉེ་ཆར་རིང་འཛིན་བཟུང་བཀག་ཉར་བྱས་ཡོད་ན་ཡང་ཆོས་སྐྱོང་ལགས་ལ་ཉི་མ་ལྔ་ཡི་རིང་ལ་བཀག་ཉར་ཁང་དུ་སློབ་གསོ་སྤྲོད་ནས་ཕྱི་ཚེས་བཅུ་བདུན་གི་ཉིན་གློད་གྲོལ་བཏང་ཡོད་པ་རེད། ཡིན་ན་ཡང་རྒྱ་ནག་གི་བཙོན་ཁང་གི་ནང་ལ་ཡོད་པའི་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་མུ་མཐུད་ནས་བཀག་ཉར་བྱས་ཡོད་པ་རེད་འདུག།

སློབ་གྲྭ་ཁག་གི་རྒན་བདག་རྣམ་པས་སློབ་གྲྭའི་ནང་གསར་གཏོད་ཀྱི་རྣམ་པ་ལྡན་པའི་མཛད་སྒོ་སྣ་ཚོགས་སྤེལ་བ་དང་སློབ་ཕྲུག་ཚོ་ལ་བསམ་གཞིག་གནང་ཐུབ་པ་བཅས་ལ་དམིགས་ཏེ་གཏན་ཉིན་སློབ་གྲྭ་ཁག་གི་རྒན་བདག་ཚོ་ལ་ཤེས་རིག་ལས་ཁུངས་ནས་འགོ་ཁྲིད་ཟབ་སྦྱོང་གནང་བཞིན་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཤེས་རིག་ལས་ཁུངས་ནས་གོ་སྒྲིག་གནང་སྟེ་རྒྱ་གར་དང་བལ་ཡུལ་ནང་གི་བཙན་བྱོལ་བོད་མིའི་གཏན་ཉིན་སློབ་གྲྭ་ཁག་བཅུ་དྲུག་གི་ཁོངས་ནས་རྒན་བདག་སློབ་ཕྲུག་བཞི་བཅུ་ཞེ་བཞི་དང་སྣེ་ཁྲིད་དགེ་རྒན་བཅུ་དྲུག་བཅས་ལ་བཞུགས་སྒར་ཉེ་འཁྲིས་ས་རཱ་མཐོ་སློབ་ཁང་དུ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ནས་ཉི་ཤུ་རྩ་བདུན་བར་འགོ་ཁྲིད་ཟབ་སྦྱོང་གནང་གི་ཡོད་པ་དང། ཟབ་སྦྱོང་གི་དམིགས་ཡུལ་ནི་སློབ་གྲྭ་ཁག་གི་རྒན་བདག་རྣམ་པས་སློབ་གྲྭའི་ནང་གསར་གཏོད་ཀྱི་རང་བཞིན་ལྡན་པའི་མཛད་སྒོ་སྣ་ཚོགས་སྤེལ་ཐུབ་པ་དང་འགོ་ཁྲིད་ཀྱི་ནུས་པ་གོང་མཐོར་འགྲོ་བ་དང། སློབ་ཕྲུག་གཞན་ཚོའི་བདེ་སྡུག་ལ་བསམ་གཞིག་ཐུབ་པ་སོགས་ཀྱི་ཆེད་དུ་ཡིན་པ་འདེབས་རྒྱུ་གནང་གདའ། མཐའ་མཇུག་ཏུ་གོང་ས་སྐྱབས་མགོན་ཆེན་མོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་ཧོར་གཙང་འཇིགས་མེད་ལགས་ཀྱིས་སྔོན་མའི་མཚམས་ནས་མཚམས་སྦྱོར་ཞུས་པ་གསན་རོགས།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་སྤྱིའི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་བར་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བླ་མ་མཆོད་པའི་བཀའ་ཁྲིད་སྩལ་འདུག་པའི་ཚན་པ་བཞི་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། གསུང་ཆོས་འདི་དབུ་ཚུགས་པ་ནས་ཡང་ཡང་གསལ་སྟོན་མཛད་པ་ལྟར། བོད་ཁ་བ་གངས་ཅན་པའི་ཆོས་བརྒྱུད་ཁག་གི་ཕྱག་སྲོལ་ལ་ཡོད་པ་ནི། རྒྱུད་སྡེ་གང་ཞིག་གི་ལྷ་ཡི་རྣལ་འབྱོར་བྱ་བ་ལ། ཐོག་མར་བླ་མའི་རྣལ་འབྱོར་བསྒོམས་ཏེ་བླ་མའི་རྣལ་འབྱོར་དེ་ཉིད་སྲོག་ཏུ་བྱས་ཏེ་ལྷ་ཡི་རྣལ་འབྱོར་ལ་འཇུག་པར་བཤད་པ་དེ་ཡིན་ཞིང། རྒྱུ་མཚན་དེ་ཡི་སྟེང་ནས་བསམ་ན། དཔལ་རྡོ་རྗེ་འཇིགས་བྱེད་ཀྱི་མདུན་བསྐྱེད་ལྟ་བུར་ཆ་བཞག་ན། ཁོ་རང་བླ་མའི་རྣལ་འབྱོར་སྲོག་ཏུ་གཅེས་པའི་ལྷ་ཡི་རྣལ་འབྱོར་ཞིག་ཆགས་ཀྱི་ཡོད་པས། བླ་མའི་རྣལ་འབྱོར་དེ་ཉིད་ལོགས་སུ་བསྒོམ་མི་དགོས་པ་ལྟ་བུ་ཡིན་ན་ཡང། བླ་མའི་རྣལ་འབྱོར་དེ་ཉིད་ཆེས་ཤིན་ཏུ་ནས་ཀྱང་གལ་ཆེན་ཡིན་པ་དང། ཉམས་སུ་ལེན་མཁན་དག་གི་བློ་ལ་འཆར་བདེ་བ། བློ་ལ་ངེས་སྟོབས་ཆེ་བ་སོགས་གོ་བར་བྱ་བའི་ཆེད་དུ། དམིགས་བཙུགས་ནས་བླ་མའི་རྣལ་འབྱོར་ཞེས་པའི་ཆོ་གའམ། རྣལ་འབྱོར་ཞིག་ལོགས་སུ་ཁོལ་ཕྱུང་གི་རྣམ་པར་བཤད་སྲོལ་ཡོད་པ་དེ་ཡིན་ཞིང། རྒྱུ་མཚན་འདི་འདྲ་དང། ལྟ་བ་འདི་འདྲས་དྲངས་ཏེ་ནམ་རྒྱུན་བླ་སྒྲུབ་ཏུ་འབོད་པ་དང། གསང་སྔགས་རྙིང་མ་བས་བཀའ་གཏེར་གཉིས་སུ་གྲགས་པ་ལས་གཏེར་མའི་ཁོངས་སུ་བྱང་གཏེར་རྣམ་གསུམ་སྟེ། བྱང་ཟང་ཟང་ལྷ་བྲག་ཅེས་པ་ནས་རིག་འཛིན་རྒོད་ཀྱི་ལྡེམ་འཕྲུ་ཅན་དུ་གྲགས་པས་གཏེར་ནས་བཏོན་པའི་གཏེར་ཆོས་ཀྱི་ནང་ཚན་ལ་བྱང་གཏེར་སྒྲུབ་སྐོར་རྣམ་གསུམ་དུ་འབོད་པ་ནི་ཕྱི་སྒྲུབ་ཐུགས་རྗེ་ཆེན་པོ་འགྲོ་བ་ཀུན་གྲོལ་དང། ནང་སྒྲུབ་རིག་འཛིན་གདོང་གྲུབ། གསང་སྒྲུབ་རྡོ་རྗེ་དྲག་པོ་རྩལ་གསུམ་གྱི་སྒྲུབ་སྐོར་གྱི་ནང་ནས་རིག་འཛིན་གདུང་སྒྲུབ་འདི་ཕྱི་ནང་གསང་གསུམ་ལས་ནང་སྒྲུབ་ཆགས་ཀྱི་ཡོད་པ་དང། གཞན་ཡང་ཀློང་ཆེན་སྙིང་ཐིག་ལས་བྱུང་བའི་རིག་འཛིན་ཐུགས་སྒྲུབ་དཔལ་ཆེན་འདུས་པ་ལྟ་བུ། རིག་འཛིན་ཐུགས་སྒྲུབ་ཀྱི་སྐོར་སོགས་གུ་རུ་རིན་པོ་ཆེ་ལ་བརྟེན་པའི་བླ་མའི་རྣལ་འབྱོར་སྣ་ཚོགས་པ་ཞིག་འབྱུང་གི་ཡོད་པ་སོགས་ཆོས་བརྒྱུད་ཁག་གང་ཞིག་ཡིན་ཀྱང་བླ་མའི་རྣལ་འབྱོར་སྒྲུབ་སྟངས་ཀྱི་ཐོག་ནས་བླ་མའི་རྣལ་འབྱོར་སྲོག་ཏུ་གཅེས་པའི་ཡི་དམ་གྱི་ལྷ་ཡི་རྣལ་འབྱོར་བསྒོམ་ཚུལ་བྱུང་ཡོད་པ་ཤ་སྟག་ཡིན་པ་དེའི་ཐོག་ནས་བླ་མ་མེད་པའི་གོང་རོལ་ན་སངས་རྒྱས་ཞེས་བྱའི་མིང་ཡང་མེད་ཞེས་གསུངས་པ་ལྟར་ངས་འདིར་ཞིག་བཏགས་པ་མཐོང་བསྡད་ཀྱི་འདུག་བདག་ལ་དེ་ནི་འཇིགས་ཤིག་བདག་གིས་ཟུར་བཞིན་པ་ཡིན་ན། བླ་མའི་རྣལ་འབྱོར་ལམ་གྱི་སྲོག་ཏུ་བྱས་པའི། ལྷ་ཡི་རྣལ་འབྱོར་གྱི་ཕྱག་འདེབས་པ་གསལ་པོ་རེད་ཤག། འོ་ད་དེ་འདྲ་ཡིན་པ་ཡིན་དུས་ད་ནི་ཨེ་ནས། དེའི་ངོས་ནས་བཤད་པ་ཡིན་ན་བླ་མའི་རྣལ་འབྱོར་ཟེར་ནས་ཟུར་དུ་ཁས་མེད་ན་ཡང་འགྲིག་ཡག་ཚོར་ཆགས་བསྡད་ཀྱི་ཡོད་རེད། དེ་ལྟར་ན་ཡང། ཨེ་ནས་ང་རང་ཚོས་ཅིག་བློ་ལ་ཡ་ཅིག་འཆར་བདེ་བ་དང་ཅིག་བློ་ལ་ཡ་ཕི་གས་ཡང་ཅིག་ཕི་གས་གོ་བརྡ་གསལ་པོ་འཕྲོད་ཡག་རུང་དེ་འགྲིག་གི་དང་དགོས་པ་རྒྱུ་མཚན་གྱི་ཐོག་ནས་བླ་མའི་རྣལ་འབྱོར་ཟེར་ནས་ཡང་ལོགས་སུ་ཅིག་ཆོ་གའམ་ཅིག་དང་ཡང་ཅིག་རྣལ་འབྱོར་རོ་ཟུར་དུ་ཅིག་དང་ཕྱེ་ནས་ཡོང་བསྡད་པ་ཅིག་ཧེ་ན་འོ་ད་བླ་མའི་རྣལ་འབྱོར་ཟེར་ན་རྒྱུ་དྲག་དེ་ཡང་དེ་ཡིན་པ་རེད་ལ་བླ་སྒྲུབ་ཟེར་ཡག་རུང་ཅིག་དང་རང་གཅིག་པའི་རིག་འཛིན་ཐུགས་སྒྲུབ་རིག་འཛིན་གདུང་སྒྲུབ་ཟེར་པ་ན་ད་སྔ་འགྱུར་ནང་ཆ་བཞག་པ་ཡིན་ན་སློབ་དཔོན་རིན་པོ་ཆེ་ལ་བརྟེན་པའི་ཧེ་ན་འོ་ཅིག་བླ་མའི་རྣལ་འབྱོར་དེ་འདྲའི་རིགས་ཅིག་ལ་ཡང་འོ་དེ་འདྲས་ཀྱི་དང་ཐུགས་སྒྲུབ་དང་ཧེ་ན་གདུང་སྒྲུབ་ཟེར་ནས་དེ་འདྲས་སྒྲུབ་པ་ད་ཡོང་གི་ཡོད་རེད། ཨེ་ནི་བླ་སྒྲུབ་དང་འདྲ་མིན་དང་མང་པོ་ཞིག་ཡོང་བསྡད་ཀྱི་ཡོད་རེད། ད་གང་འདྲ་ཡིན་ནའང་ད་སྐབས་སུ་བབས་པ་དེ། ཨེ་ནི། བཀའ་གདམས་གསར་མ། ཨེ་ནི། དགེ་ལྡན་བཀའ་བརྒྱུད་ཟིན། ཨོ་ད་དགེ་ལྡན་བཀའ་བརྒྱུད་ཟེར་ན་ནི་བ་ད་གསུངས་བསྡད་ཡག་གི། ད་འོ། ད་མདོ་སྣ་བའི་ཕྱག་ཆེན་གྱི་ད་བརྒྱུད་པ་དེ་ཡིན་པ་རེད། རི་བོ་དགེ་ལྡན་པའི་ཕྱག་ཆེན་གྱི་ད་བརྒྱུད་པ་ད་དེ་ནི། སྔོན་འགྲོ། ཨེ་ནི་ད། ད་ངས་འདི་ཞུ་རྒྱུ་མི་ངས་ལྟོས་པའི་མི་འདྲ་ངས་ལྟོས་སེམས་འདྲ་ད་ལྟ་བ་ད་རི་བོ་དགེ་ལུགས་པ་ལ་ཡ་ཨེ་ནས་ད་མ་ཡོངས་གྲགས་ལ་ཨེ་ནས་བླ་མའི་རྣལ་འབྱོར་ཨེ་ནས་གསུམ་ཙམ་གསུངས་ཡིན་པ་རེད། རྗེ་བཙུན་ཤེས་རབ་སེང་གེ་ནས་མར་བརྒྱུད་པའི་ཨེ་ནས་དགའ་ལྡན་ལྷ་བརྒྱ་མའི་བླ་མའི་རྣལ་འབྱོར་གཅིག་བཤད། བླ་མའི་རྣལ་འབྱོར་དེ་ཨེ་ནས། དངོས་གཞིའི་བོད་སྐད་དམིགས་བརྩེ་མའི་གསོལ་འདེབས་ཀྱི་ཐོག་ལ་ཡ། གསང་སྔགས་ཀྱི་ཆོས་དང་འབྲེལ་བའི་དང་ཅིག་དེ་འདྲའི་གི་བོད་སྐད་ད་ཉམས་ལེན་བྱེད་ཡག་མང་པོ་ཅིག་ཡོད་ཡིན་གྱི་ཡོད་རེད་དེ་ཡིན་ནའི་དེ་ནི་ཆོ་ག་ཅི་རུ་དེ་སྔགས་དང་འབྲེལ་བྱས་པ་ཅིག་མེད་པ་ཆགས་བྱས་དེ་ཡིན་པ་ཡིན་དུས་དབང་མ་ཐོབ་པ་ཚོས་དགའ་ལྡན་ལྷ་བརྒྱ་མ་འདོན་ཐུབ་གྱི་ཡོད་རེད་དབང་ཐོབ་མ་ཐོབ་སུ་ཡིན་ནའི་བོད་སྐད་ད་ཉམས་ལེན་བྱས་ཆོག་པ་ཞིག་ཆགས་བྱས་འདུག་ས་ཡིན་པ་རེད། ད་དེ་ནས། ཨ་མ་རེད། ཁྱེད་རང་མཁས་གྲུབ་རིན་པོ་ཆེ་ནས་མར་བརྒྱུད་ཞེས་པས། ཨ་ནི། དེ་ལྟར་མཁས་གྲུབ་ཆིག་བརྒྱུད་གསུངས་ནས་ཡང་བླ་མའི་རྣལ་འབྱོར་གཅིག། དེ་རྗེའི་གསུང་འབུམ་ནང་དུ་ཡོད་རེད་ད་འདི། ལྟ་ཁྲིད་དང་འབྲེལ་བ་གཅིག་ཡང། ལྟ་བ་སྒོམ་ཡག་གཅིག་ད་ཁོ་ཐུན་མོང་མ་ཡིན་པའི་ཡང། ག་ཟེར་རེད།

ཕྱག་ཆེན་བཀའ་བརྒྱུད་པའི་ཐུན་མོང་མ་ཡིན་པའི་སྒོས་ཆོས་ལྟ་བུར་ངོས་འཛིན་བྱེད་ཀྱི་ཡོད་ཀྱང། ཆེས་ཐོག་མར་བོད་དུ་ཕྱག་ཆེན་གྱི་གདམས་པ་དང་མན་ངག་ཉམས་བཞེས་གནང་མཁན་ནི། བཀའ་གདམས་རྙིང་མ་བའི་ཆོས་བརྒྱུད་ཡིན་ལ། ཕྱིས་སུ་རིམ་གྱིས་བཀའ་བརྒྱུད་པའི་ཆོས་བརྒྱུད་ཀྱིས་ཕྱག་ཆེན་ཉམས་བཞེས་གནང་བའི་ལམ་སྲོལ་ཤུགས་ཆེན་བྱུང་བ་ནི་དངོས་ཡོད་ཀྱི་ལོ་རྒྱུས་ཡིན་ལ། དེའི་ཕྱིས་སུ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་སྲོལ་གཏོད་མཛད་པའི། བཀའ་གདམས་གསར་མའི་ཆོས་བརྒྱུད་ཀྱིས་ཀྱང། སྔོན་གྱི་བཀའ་གདམས་རྙིང་མ་བའི་ཕ་ཆོས་ལྟ་བུའི་ཕྱག་རྒྱ་ཆེན་པོ་ལ། ཉམས་བཞེས་གནང་སྲོལ་བྱུང་བ་དེ་ལ། དགེ་ལྡན་བཀའ་བརྒྱུད་དུ་འབོད་པ་དེ་ཡིན། མགོན་པོ་མཆོག་གིས། རི་བོ་དགེ་ལྡན་པའི་ཆོས་བརྒྱུད་འདི་ལ། ཡོངས་སུ་གྲགས་པའི་བླ་མའི་རྣལ་འབྱོར་གྱི་བརྒྱུད་པ་ཁག་གསུམ་བྱུང་བ་སྟེ། རྗེ་བཙུན་ཤེས་རབ་སེང་གེ་ནས་བརྒྱུད་པའི་དགའ་ལྡན་ལྷ་བརྒྱ་མའི་བླ་མའི་རྣལ་འབྱོར་གྱི་བརྒྱུད་པ་གཅིག་ཡིན་ལ། འདི་ལ་ཐུན་མོང་མ་ཡིན་པའི་ཁྱད་ཆོས་ཤིག་ཡོད་པ་ནི། དགའ་ལྡན་ལྷ་བརྒྱ་མའི་མཇུག་གི་རྗེ་བླ་མའི་གསོལ་འདེབས་དམིགས་བརྩེ་མའི་སྐབས་སུ། སྔགས་དང་འབྲེལ་བའི་འགྲེལ་བཤད་གཏིང་ཟབ་དུ་མ་ཞིག་ཡོང་གི་ཡོད་པས་དེ་ཉིད་སྔགས་དང་འབྲེལ་ནས་ཡོད་ཀྱང། དགའ་ལྡན་ལྷ་བརྒྱ་མའི་གཞུང་དཀྱུས་ནི། སྔགས་དང་འབྲེལ་ནས་ཡོད་པ་ཞིག་མ་ཡིན་པའི་སྟབས་ཀྱིས། དགའ་ལྡན་ལྷ་བརྒྱ་མ་ལ་བརྟེན་པའི་བླ་མའི་རྣལ་འབྱོར་ཉམས་སུ་བླང་བ་ལ། སྔགས་ཀྱི་དབང་ཐོབ་པ་ལ་མི་ལྟོས་པས། སུས་ཀྱང་ཐད་ཀར་ཉམས་ལེན་བྱ་རུང་བ་དེ་ཡིན། དེ་ནས་སྲས་ཀྱི་ཐུ་བོ། མཁས་གྲུབ་ཐམས་ཅད་མཁྱེན་པ་ནས་བརྒྱུད་པའི་བརྒྱུད་པ་དེ་ལ། མཁས་གྲུབ་ཆིག་བརྒྱུད་དུ་འབོད་པ་སྟེ། བླ་མའི་རྣལ་འབྱོར་འདིའི། ཐུན་མོང་མ་ཡིན་པའི་ཁྱད་ཆོས་གཙོ་བོ་ནི། ལྟ་ཁྲིད་དང་འབྲེལ་ནས་ཡོད་པའི་བླ་མའི་རྣལ་འབྱོར་སྒོམ་ཚུལ་ཞིག་ཡིན་ལ། གཞན་ཡང་མཁས་གྲུབ་ཐམས་ཅད་མཁྱེན་པ་དང། ཁོང་གི་གཅུང་བ་སོ་ཆོས་ཀྱི་རྒྱལ་མཚན། རྟོགས་ལྡན་འཇམ་དཔལ་རྒྱ་མཚོ་བཅས། དེ་དག་ནས་བརྒྱུད་པའི་བླ་མའི་རྣལ་འབྱོར་གྱི་བརྒྱུད་པ་དེ་ལ་དགེ་ལྡན་བཀའ་བརྒྱུད་དུ་འབོད་པ་དེ་ཡིན་ཅིང། དེའི་སྔོན་འགྲོའི་ཚུལ་གྱི་བླ་མའི་རྣལ་འབྱོར་དེ་ནི། པཎ་ཆེན་བློ་བཟང་ཆོས་རྒྱན་གྱིས་མཛད་པའི་བླ་མ་མཆོད་པའི་ཆོ་ག་དེ་ཡིན་པས། དེ་ཉིད་སྔགས་བླ་མེད་དང་འབྲེལ་ནས་ཡོད་པས་ཟབ་ཆོས་འབུར་དུ་ཐོན་པའི་བླ་མའི་རྣལ་འབྱོར་ཞིག་ཡིན་ལ། དེ་ཉིད་ཀྱི་འགྲེལ་ཆེན་ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱིས་མཛད་པ་གཉིས་ཆ་ལ་འཁྲིལ་ཡོད་ཀྱང། བླ་མཆོད་རྩ་བའི་ཁྲིད་རྒྱུན་དེ་ནི་ཉམས་ཁྲིད་ཡིན་ཞིང། འགྲེལ་པའི་ཁྲིད་ནི་བཤད་ཁྲིད་དམ་ལུང་ཁྲིད་ཡིན་པ་དང། དེ་ཡི་མན་ངག་གི་ཁུངས་གཏུགས་ས་གཙོ་བོ་དག་མདོ་རྒྱུད་སྤྱི་དང་རྒྱ་གཞུང་ཁག་ཡིན་ལ། དེ་དག་གི་ནང་ནས་ཀྱང་རྣལ་འབྱོར་བླ་མེད་ཀྱི་རྒྱུད་དཔལ་གསང་བ་འདུས་པའི་རྩ་རྒྱུད་དང། བཤད་རྒྱུད་རྡོ་རྗེ་རྩེ་མོ་ལ་གཏུགས་ནས་ཡོད་པའི་ཁུངས་བླ་མཆོད་འགྲེལ་ཆེན་དུ་གསལ་བོར་བཀོད་ཡོད་པ་དང། བླ་མ་མཆོད་པའི་ཁྲིད་ཀྱི་དམིགས་རྣམ་སྐྱོང་བའི་མན་ངག་ཟིན་བྲིས་བཅས་པ་ཡང་སྣ་ཚོགས་ཡོད་འདུག་པ་དང།

ད་ལྟ་བླ་མཆོད་བདེ་སྟོང་དབྱེར་མེད་མ་ཞེས་གསུང་ངོ་ཞིང་དང་འདི་ནི། དབེན་ས་སྙན་བརྒྱུད་ནི་མ་གཡོས་དེ་བས་ན་བླ་མའི་རྣལ་འབྱོར་འདི་གསུང་སྟངས་དེ་ཨ་ནེ་བའི་སྔགས་ཀྱི། སྔགས་བླ་མེད་ཀྱི་ལུགས་ལྟར་དུ་བྱས་ནས་གསུངས་པ་ཡིན་དུས་ཡང་བླ་མེད་ཀྱི་ཟབ་ཁྱད་འདི་ནི་མང་པོ་ཞིག་ནང་ལ་ཡང་ཚང་བྱས་ཡོང་གི་ཡོད་པ་རེད། དང་འདི་ནི། དེར་སྐད་གསར་པའི་ནང་ཁྲིད་རྒྱུན་ཡོད་དེ་བ་ད་ལྟ་ཁྲིད་རྒྱུན་ཡོད་དེ་བ་ཁྲིད་ཡིག་གཙོ་བྱས་ཏེ། ཨ་ནེ། མི་རྩ་བ། ཨ་ད་པཎ་ཆེན་བློ་བཟང་ཆོས་རྒྱན་གྱིས་རང་མཛད་བྱས་པའི་བླ་མཆོད་བདེ་སྟོང་དབྱེར་མེད་མ་བྱས།

བའི་སྙན་བརྒྱུད་ཀྱི་མན་ངག་རོ། དེའི་ཚང་མ་ལོག་པའི་གསལ་བ་ངང་བཀོད་བཞག་པ་ཅིག་ཨ་ནེ་ཁ་ཆེམས་རླུང་བསྐུར་སོགས་དེའང་ཡོད་དམ་ཁྲིད་ཡིག་ཡག་པོ་བྱུང་འདུག་ཨ། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཅེས་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་རུ་རྟེན་གཞི་བཅས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར།